ཉེ་ཆར་འདས་རྐྱེན་ཅི་ཡང་ངེས་གཏན་མེད་པ་གི་ཐོག་ཨུ་རུ་སུའི་ཕྱོགས་འགལ་སྲིད་དོན་ཚོགས་པའི་མགོ་ཁྲིད་མི་སྣ་དང། ད་ལོ་ལོ་བཞི་བཅུ་ཞེ་བདུན་ཡིན་པའི་ནེ་ཝོ་ནི་སྤྱི་ཟླ་གཉིས་པའི་ཚེས་བཅུ་དྲུག་གི་ཉིན་ཨུ་རུ་སུའི་བཙོན་ཁང་ཞིག་ནས་འདས་གྲོངས་སུ་ཕྱིན་པས་ན། ཁོང་གི་བཟའ་ཟླ། ཡུ་ལི་ཡཱ་ནེ་ཝོ་ནི་ཡིས་གཟའ་ཟླ་བའི་ཉིན་བརྙན་ལམ་ནས་གཏམ་བཤད་ཅིག་སྤེལ་ཡོད་པའི་ནང་དུ་ཨུ་རུ་སུའི་སྲིད་འཛིན་ཕུ་ཀྲིན་གྱིས་མོའི་ཁྱོ་ག་ལ་གནོད་བསྐྱལ་ནས་བསད་པ་རེད་ཅེས་སྐྱོན་བརྗོད་བྱས་ཤིང་ཨུ་རུ་སུའི་གཞུང་གིས་མོའི་ཁྱོ་ག་གི་བེམ་པོ་སྦས་ཤིང། ཁོའི་ཁྱིམ་མི་དང་ཁྲིམས་རྩོད་པར་བེམ་པོ་སྟོན་གྱི་མི་འདུག་ཅེས་ཀྱང་སྐྱོན་བརྗོད་བྱས་འདུག་ལ། ངས་ནི་ངའི་ཁྱོ་གར་དབང་རྩ་ལ་གནོད་པའི་དུག་རྫས་སྤྱད་ནས་བསད་ཡོད་པའི་ངོས་འཛིན་བྱེད་ཀྱི་ཡོད་ལ། ཨུ་རུ་སུའི་གཞུང་གིས་ཁོའི་བེམ་པོ་མུ་མཐུད་ནས་ཉར་བཞིན་པ་ནི་ཁོའི་དབང་རྩ་ལ་ཁྱབ་པའི་དུག་རྫས་ཀྱི་ཤུགས་ཡལ་དུ་འཇུག་རྒྱུའི་ཆེད་དུ་རེད་ཅེས་ཀྱང་བཤད་འདུག་མོ་ལ་ད་རུང་དེའི་ཐད་ལ་བདེན་དཔང་སྟོན་རྒྱུ་མེད་ན་ཡང། མོས་ང་ཡིས་ཉིན་གསུམ་གྱི་སྔོན་ལ་ཕུ་ཀྲིན་གྱིས་མོའི་ཁྱོ་ག་བསད་པ་གསལ་བོར་ཤེས་ཀྱི་ཡོད་ལ། དེའི་རྒྱུ་མཚན་མཐའ་དག་མི་རིང་བར་ཁྱོད་ཚོར་བཤད་ངེས་ཡིན། ང་ཚོས་ངེས་པར་དུ་ལས་དོན་འདི་སུ་ཞིག་གིས་ཇི་ལྟར་ལག་བསྟར་བྱས་པ་ཡིན་མིན་གྱི་གནས་ཚུལ་གསལ་བོར་རྩད་གཅོད་བྱ་རྒྱུ་ཡིན་པ་དང། ངས་ཁྱོ་ག་གསོད་མཁན་གྱི་ལག་དམར་གྱི་མིང་དང་བཅས་པ་གསལ་བོར་སྟོན་རྒྱུ་ཡིན་ཅེས་བཤད་འདུག་སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོར་ཡང་ནེ་ཝོ་ནི་ཡི་དྲན་ཤེས་ཉམས་པའི་རྗེས་ལ་མཁའ་ལམ་བརྒྱུད་འཇར་མན་དུ་བསྐྱལ་ནས་སྨན་བཅོས་བྱས་ཤིང་འཇར་མན་གྱི་སྨན་པས་བཤད་ན་སྐབས་དེར་ནེ་ཝོ་ནི་ལ་སུའུ་ཝེ་ཡི་མནའ་འབྲེལ་འཛིན་སྐྱོང་སྐབས་ཀྱི་ནོ་ཝེ་ཆོག་ཅེས་པའི་དབང་རྩ་ལ་གནོད་པའི་དུག་ཕོག་ཡོད་པའི་བདེན་དཔང་གསལ་སྟོན་བྱས་ཡོད་པ་རེད། རྗེས་ལ་ཁོ་རང་འཇར་མན་གྱི་རྒྱལ་ས་པོ་ལིན་དུ་སྨན་བཅོས་བྱས་ཏེ་དྲག་སྐྱེད་བྱུང་ཞིང། སྤྱི་ལོ་ཉིས་སྟོང་ཉེར་གཅིག་ལོའི་ཟླ་དང་པོའི་ནང་རང་མོས་ཀྱིས་ཕྱིར་ཨུ་རུ་སུར་ལོག་ཡོད་ཅིང་ཨུ་རུ་སུར་འབྱོར་རྗེས་གཞུང་གིས་འཛིན་བཟུང་བྱས་ཡོད་པ་རེད། གཞན་ནེ་ཝོ་ནི་གི་བཟའ་ཟླ་ཡུ་ལི་ཡཱ་ནེ་ཝོ་ནི་ཡིས་ངས་ཀྱང་མ་འོངས་པར་མུ་མཐུད་ནས་ང་ཚོའི་རྒྱལ་ཁབ་ཀྱི་རང་དབང་གི་ཆེད་དུ་འཐབ་རྩོད་བྱ་རྒྱུ་ཡིན་ལ།

ནུབ་ཕྱོགས་རྒྱལ་ཁབ་ཁག་གི་མགོ་ཁྲིད་མི་སྣ་དང་རྒྱབ་སྐྱོར་བ་དག་ལ་ཁོང་ཁྲོ་ཆེན་པོ་བསླངས་འདུག་ལ། ཡོ་རོབ་མཐུན་ཚོགས་ཀྱི་ཕྱི་འབྲེལ་སྲིད་ཇུས་ཐད་ཀྱི་འགན་འཛིན་མི་སྣ་ཇོ་སེ་ཕུ་བྷི་རོ་ཡིས་གཟའ་ཟླ་བའི་ཉིན་བཤད་དོན་ལ་ང་ཚོས་ངེས་པར་དུ་ཨུ་རུ་སུའི་ཕྱོགས་འགལ་ཚོགས་པར་རྒྱབ་སྐྱོར་བྱ་དགོས་ལ། དེ་ཡང་ཆབ་སྲིད་དང་དམག་དོན་གཉིས་ཆ་ནས་རྒྱབ་སྐྱོར་བྱ་དགོས་པ་མ་ཟད་ང་ཚོས་ཡུག་ཀེ་རེན་ལ་ཡང་ངེས་པར་དུ་མུ་མཐུད་ནས་རྒྱབ་སྐྱོར་བྱ་དགོས་ཤིང། རང་དབང་གི་འཚོ་བར་རེ་བསྙེག་བྱ་བཞིན་པའི་ཨུ་རུ་སུའི་མི་དམངས་ལ་ཡང་རྒྱབ་སྐྱོར་བྱ་དགོས་ཅེས་བཤད་འདུག་ཅིང། འཇར་མན་གྱི་ཕྱི་འབྲེལ་བློན་ཆེན་ནས་ཀྱང་ཉིན་དེར་ཡོ་རོབ་མཐུན་ཚོགས་ཀྱི་ངོས་ནས་གང་མགྱོགས་ཀྱིས་ཨུ་རུ་སུའི་སྟེང་དུ་ཨང་བཅུ་གསུམ་པའི་ཉེས་ཆད་རིམ་པ་ཁག་ལག་བསྟར་བྱ་རྒྱུའི་ཐག་གཅོད་བྱ་འོས་པར་བཤད་འདུག་ལ། ཡོ་རོབ་མཐུན་ཚོགས་ཀྱི་མགོ་ཁྲིད་དག་གིས་གཟའ་ཉི་མའི་ཉིན་གསལ་བསྒྲགས་སྤེལ་ནས་མཐུན་ཚོགས་འདིའི་ཁོངས་ཀྱི་ཕྱི་སྲིད་བློན་ཆེན་དག་གཟའ་ཟླ་བའི་ཉིན་ནེ་ཝོ་ནི་གི་བཟའ་ཟླ་ལ་ཐུག་འཕྲད་ཀྱིས་མོ་ལ་འཚམས་འདྲི་དང་རྒྱབ་སྐྱོར་བྱ་རྒྱུ་ཡིན་པར་བསྒྲགས་འདུག་ཅིང་ཡང་དེའི་ཐད་རྒྱ་ནག་གི་ཕྱི་འབྲེལ་ལྷན་ཁང་གི་མགྲིན་ཚབ་མི་སྣས། གཟའ་སྤེན་པའི་ཉིན་འདིའི་ཐད་ལན་འདེབས་བྱ་རྒྱུའི་ངོས་ལེན་མ་བྱས་པར་འདི་ནི་ཨུ་རུ་སུའི་ནང་སྲིད་ཀྱི་གནད་དོན་ཞིག་ཡིན་པས་ངས་འདི་ལ་དཔྱད་བརྗོད་ཅི་ཡང་སྤེལ་རྒྱུ་མིན་ཅེས་ཀྱང་བཤད་འདུག།